ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། SBS ཡི་སྐད་ཡིག་སྣ་ཚོགས་ཀྱི་ཞབས་ཞུ་ཁག་བསྐྱར་ཞིབ་དང་བསྐྱར་ཞིབ་ཀྱི་གྲུབ་དོན་དེའི་ཐོག་ནས SBS གསར་འཛུགས་གནང་ནས་ལོ་ལྔ་བཅུ་འཁོར་ཡི་དུས་དྲན་སྲུང་རྒྱུ་དང། བསྐྱར་ཞིབ་དེ་གཙོ་བོ་འདི་ལོ་ཡི་མི་འབོར་ཞིབ་བཤེར་ལ་གཞིར་བཟུང་ནས་མ་འོངས་ལོ་ལྔ་ཡི་རིང་སྐད་ཡིག་གི་ལེ་ཚན་ཁག་ཡར་རྒྱས་གོང་འཕེལ་གཏོང་ཆེད་ཡིན་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར SBS ཐོག་མ་བཙུགས་སྐབས་སྐབས་དེར་སྐད་ཡིག་མི་འདྲ་བ་བརྒྱད་ལས་མེད་པ་དང། སྐབས་དེར་ཡང་ཕན་ཐོགས་ཆེན་པོ་བྱུང་ཡོད་སྐོར SBS ཡི་སྒྲ་ལྡན་གསར་འགྱུར་དང་སྐད་ཡིག་སྡེ་ཚན་གྱི་འགན་འཛིན David Hua ལགས་ཀྱིས། རང་གི་སྐད་ཡིག་ཐོག་ནས་གསར་འགྱུར་གོ་དུས

SBS ཡི་རླུང་འཕྲིན་ནང་ཁོང་ཚོ་ཡི་སྐད་ཡིག་ཐོག་ནས་གསར་འགྱུར་ཐོག་མ་གོ་དུས། དགའ་དྲགས་ནས་དོས་སྐྱེལ་རླངས་འཁོར་ནས་མར་བབས་ནས་ཁྲོམ་གྱི་དཀྱིལ་ལ་གཞས་འཁྲབ་པའི་གནས་ཚུལ་བྱུང་ཡོད་པ་རེད་ཅེས་གསུངས་འདུག། SBS ཡིས་ད་བར་འདས་པའི་ལོ་བཞི་བཅུ་ཞེ་དྲུག་རིང་ལ་སྡིངས་ཆ་འདྲ་མིན་ཐོག་སྐད་ཡིག་དྲུག་ཅུ་ལྷག་ཙམ་ནང་གསར་འགྱུར་རྒྱང་སྲིང་ཞུས་ཡོད་པ་དང། དེ་ནི་སྐད་ཡིག་སྣ་ཚོགས་དང་རིག་གཞུང་སྣ་ཚོགས་ལ་གཞིར་བཞག་ནས་མི་མང་གི་མངོན་འདོད་སྒྲུབ་བཞིན་ཡོད་པ་རེད། ཨོ་སི་ཀྲུ་ལི་ཡ་ཡི་ནང་གྲངས་རིག་པའི་ཐོག་ནས་ལོ་ལྔ་རེའི་མཚམས་སུ་མི་འབོར་ཞིབ་བཤེར་དང་བསྟུན་ནས

SBS 기유 효유카 야지 돈쇼테 라타난차 윤도 We also take into account the types of uh, consumption habits that our audiences might have. So be they radio listening, be they podcast listening, be they digital consumption, SBS needs to review its services in order to be as relevant as possible to multicultural and multilingual Australians. Kungi nanzu mamang gi songcha de len shi sai cha chi hu go shi ba ta དེའི་ཐོག་ནས་རླུང་འཕྲིན་ཉན་མཁན་དང་དྲ་ཐོག podcast ནས་སྒྲ་ལྡན་གསར་འགྱུར་ཉན་མཁན། གཞན་ཡང་གློག་ཆས་སྣ་ཚོགས་ཀྱི་ཐོག་ནས་གསར་འགྱུར་ཉན་མཁན་གྱི་མི་མང་རྣམས་ལ། SBS ཡི་རིག་གཞུང་སྣ་ཚོགས་དང་སྐད་ཡིག་སྣ་ཚོགས་ཀྱི་ཞབས་ཞུའི་ལས། ཡར་རྒྱས་གཏོང་ཕྱོགས་བསམ་ཚུལ་བསྡུ་ལེན་བྱེད་བཞིན་ཡོད་ཅེས་གསུངས་འདུག་ཡང Mohammad Al ལགས་ནི་ཨོ་སི་ཁྲུ་ལི་ཡ་ཡི་མི་རིགས་བྱེ་བྲག་པའི་མཉམ་འབྲེལ་བདེ་དོན་ལྷན་ཁང་གི་རྒྱུན་ལས་ཤིག་རེད།
SBS is really important to new arrivals to Australia, to refugee communities. especially to new and emerging communities. Of course, we would love to see more languages added rather than others, uh, other languages taken off. Um, and Australia's cultural diversity is only growing, and we hope that government funding matches that for SBS to be able to provide uh, additional languages.
Kongi, SBS ni Australia yi nao satun zhong kien tang, སྐྱབས་བཅོལ་ཡི་སྤྱི་ཚོགས་ལ་མཚོན་ན་ཧ་ཅང་གལ་ཆེན་པོ་རེད་འདུག་སྐད་ཡིག་གཞན་ཁག་མེད་པ་མ་བཟོ་བར་སྐད་ཡིག་གཞན་དག་དེ་ལས་མང་བ་ཁ་སྣོན་རྒྱག་རྒྱུ་ཡི་རེ་བ་ཡོད Australia ཡི་ནང་རིག་གཞུང་སྣ་ཚོགས་ཅན་ཇེ་མང་དུ་འགྲོ་བཞིན་ཡོད་པས་གཞུང་གིས་མ་དངུལ་བཏོན་ནས SBS ཡི་སྐད་ཡིག་སྔར་ལས་མང་བ་སྣོན་ཐུབ་པའི་ང་ཚོས་རེ་བ་རྒྱག་གི་ཡོད་ཅེས་གསུངས་འདུག་ཡང David Hua ལགས་ཀྱིས་སྐད་ཡིག་སྐོར་མི་འབོར་མང་ཉུང་གི་གནད་དོན་ཞིག་ཆགས་ཀྱི་མེད་སྐོར་གསུངས་དོན། ཁོང་གིས Australia ཡི་ནང་སྐད་ཡིག་ཁག་ཅིག་ཤོད་མཁན་མི་གྲངས་སྟོང་ཕྲག་ཁ་ཤས་ལས་མེད་ཀྱང SBS ཡི་གསར་འགྱུར་ཞབས་ཞུ་ཡོད་པ་དེ་ནི། ང་རང་སྤོབས་པ་བྱེད་བཞིན་ཡོད། དེ་ནི་སྤྱི་ཚོགས་ཤིག་ལ་མཚོན་ན་ཧ་ཅང་དགོས་ངེས་ཤིག་ཆགས་ཡོད་པ་རེད་ཅེས་གསུངས་འདུག། ཡང་དེ་སྔོན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བསྐྱར་ཞིབ་མཐའ་མ་ཡི་སྐབས་སུ SBS ཡི་བོད་སྐད་དང། སོག་སྐད། Kirundi། Korean། རོ་ཧིན་ཇཱ། ཏེ་ལུ་གུ། གཞན་ཡང་འབར་མ་ཡི་ནུབ་ཕྱོགས་མངའ་སྡེ་ཁག་ཅིག་ནང་ཤོད་བཞིན་པའི།

སྐད་ཡིག་དང་རིག་གཞུང་སྣ་ཚོགས་ཀྱི་ཚོགས་སྡེ་འཕེལ་རྒྱས་འགྲོ་བཞིན་ཡོད་པ་དང་བསྟུན་ནས་ང་ཚོ་ཡི་སྐད་ཡིག་ཞབས་ཞུ་ཁག་ཀྱང་ཡར་རྒྱས་གཏོང་ཆེད་མུ་མཐུད་འགྱུར་བ་གཏོང་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་དེ་ཡང་མ་འོངས་པའི་ལས་དོན་གལ་ཆེན་ཞིག་ཆགས་ཡོད་པ་རེད། འདི་ལོ་ཡི་མི་འབོར་ཞིབ་བཤེར་ལྟར་ན། ས་མཚམས་སྒོ་བརྒྱབ་པའི་རྐྱེན་གྱིས། གཞིས་སྤོ་བ་མང་པོ་ཡོང་ཐུབ་ཀྱི་མེད་པའི་རྐྱེན་གྱིས། དེས་ཨེས་བྷི་ཨེས་ཡི་སྐད་ཡིག་ཞབས་ཞུ་ཁག་ལ་གདོང་ལེན་འཕར་མ་ཞིག་ཆགས་ཡོད་པ་རེད། ཨེས་བྷི་ཨེས་ཡི་སྐད་ཡིག་ཞབས་ཞུ་སྐོར་དྲ་ཚིགས།